Buy Now Pay Later ཞེས་པ་སྟེ་ཅ་དངོས་སྔོན་ལ་ཉོས་ནས་དངུལ་རྗེས་སུ་སྤྲོད་རྒྱུའི་འགྲོ་སྟངས་དེ་ཨོ་སི་ཀྲི་ལི་ཡའི་ནང་ཁྱབ་ཇེ་ཆེར་འགྲོ་བཞིན་ཡོད་པ་དང། ཕྱི་ལོ་ཉིས་སྟོང་བཅོ་བརྒྱད་ནས་ཉིས་སྟོང་བཅུ་དགུ་བར་སྒྲིག་སྲོལ་དེའི་འོག་ཨོ་སྒོར་ཁྲག་ཁྲིག་ལྔ་ཚག་དྲུག་ཙམ་གྱི་ཅ་དངོས་ཉོ་ཚོང་བྱས་ཡོད་པ་རེད་འདུག་འོན་ཀྱང་སྒྲིག་སྲོལ་དེ་བརྒྱུད་མི་འགའ་ཞིག་གིས་ཅ་དངོས་མང་པོ་ཉོས་ནས་མཐར་བུ་ལོན་ནང་ལྷུང་ནས་དཔལ་འབྱོར་དཀའ་ངལ་ཆེན་པོ་འཕྲད་པའི་སེམས་ཁྲལ་ཡོད་འདུག། དེ་ཡང་ཉེ་དུས་སུ་ཇིན་གོས་ཐུང་དང་ཆུ་ཚོད་ལྟ་བུའི་ཅ་དངོས་རིགས་མང་པོ་ཞིག་ཉོ་སྐབས་སྐྱེད་ཀ་མེད་པའི་ཐོག་བདུན་ཕྲག་རེ་དང་ཡང་ན་ཟླ་རེར་དངུལ་དུམ་བུ་སྤྲད་རྒྱུའི་སྒྲིག་སྲོལ་དེར། དགོས་ཡོད་ཡིག་ཆའི་ཆ་རྐྱེན་རྙོག་པོ་མེད་པས་མི་མང་གི་ཁྲོད་དུ་དེ་བེད་སྤྱོད་བྱེད་མཁན་ཁྱབ་ཇེ་ཆེར་འགྲོ་བཞིན་ཡོད་འདུག Australian Securities and Investment Commission མདོར་ན ASIC ལྷན་ཚོགས་ལ་ལྟར་ན། ཕྱི་ལོ་ཉིས་སྟོང་བཅོ་བརྒྱད་ནས་ཉིས་སྟོང་བཅུ་དགུ་ལོའི་བར་ཨོ་སི་ཀྲི་ལི་ཡའི་མང་ཚོགས་ཀྱིས་ཅ་དངོས་སྔོན་ལ་ཉོས་ནས་དངུལ་རྗེས་སུ་སྤྲོད་རྒྱུའི་ཞབས་ཞུ་དེའི་འོག་ཨོ་སྒོར་ཁྲག་ཁྲིག་ལྔ་ཚག་དྲུག་ཙམ་གྱི་ཅ་དངོས་ཉོ་ཚོང་བྱས་ཡོད་པ་ཐོན་ཡོད་འདུག་དེ་མ་ཟད་ཨོ་སི་ཀྲི་ལི་ཡའི་ནང་ཁྱོན་བསྡོམས་མི་འབོར་ས་ཡ་ཉིས་རྩ་ལྔ་ཙམ་ཡོད་པ་དང་ཅ་དངོས་ཉོས་ནས་དངུལ་རྗེས་སུ་སྤྲད་པའི་སྒྲིག་སྲོལ་དེ་བེད་སྤྱོད་བྱས་རྩིས་ཁྲ་ཁྱོན་བསྡོམས་ས་ཡ་དྲུག་ལྷག་ཡོད་པ་ཐོན་ཡོད་འདུག།

weeks། ཁྱེད་ཀྱིས་ཅ་དངོས་ཉོ་སྐབས་དངུལ་དེ་དུམ་བུར་བགོས་ནས་བདུན་ཕྲག་འགའ་ཤས་དང་ཟླ་བ་འགའ་ཤས་ཡང་ན་ལོ་འགའ་ཤས་ནང་ཚུད་ལ་སྤྲོད་རྒྱུ་ཡོད། དེ་ཡང། ཁྱེད་ཀྱིས་ཅ་དངོས་ཞིག་ལ་སྒོར་ཉུང་ན་བརྒྱ་ཉིས་བརྒྱ་དང་མང་ན་ཁྲི་གསུམ་ཙམ་སྒྲིག་སྲོལ་དེའི་འོག་ཏུ་དུམ་བུར་སྤྲོད་ཆོག་པ་ཡིན། དེ་ནི་བུ་ལོན་དང་འབྲེལ་བའི་ཁྲིམས་དང་མཐུན་པ་ཡིན། སྤྱིར་སྐྱེད་ཀ་མེད་པའི་ཐོག་དངུལ་དུམ་བུར་སྤྲོད་རྒྱུ་དེ་སྟབས་བདེ་བོ་ཡོད་ཀྱང། དངུལ་ཕྱིར་སྤྲོད་བྱེད་རྒྱུ་རྗེས་ལུས་ཐེབས་པ་ཡིན་ཚེ་དངུལ་ཆད་མཐོ་བོ་བབས་ཀྱི་ཡོད་འདུག ASIC ལྷན་ཚོགས་ཀྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་སྤྱི་ཟླ་བཅུ་གཅིག་ནང་བཏོན་པའི་སྙན་ཐོ་ཞིག་ལས། སྒྲིག་སྲོལ་དེ་བེད་སྤྱོད་བྱེད་མཁན་མི་བརྒྱ་ཆ་ཉིས་རྩ་གཅིག་ཙམ་ཞིག་གིས་འདས་པའི་ལོ་གཅིག་ནང་དངུལ་དུས་ཐོག་ཏུ་ཕྱིར་སློག་བྱེད་མི་ཐུབ་པའི་རྐྱེན་གྱིས་དངུལ་ཆད་ཕོག་ཡོད་པ་ཐོན་ཡོད་འདུག།

བུ་ལོན་གྱི་ཁྲིམས་འོག་སྟངས་འཛིན་བྱས་མེད་པས་ནམ་ཞིག་གནས་ཚུལ་འཕྲད་པ་ཡིན་ཚེ་དེར་གདོང་ལེན་བྱེད་དཀའ་མོ་ཆགས་ངེས་རེད། ཡང Fiona Guthrie ལགས་ཀྱིས་ཅ་དངོས་སྔོན་ལ་ཉོས་ནས་དངུལ་རྗེས་སུ་སྤྲོད་རྒྱུའི་ཞབས་ཞུ་དེའི་འོག་མི་འགའ་ཞིག་གིས་རང་ཉིད་ཀྱི་ཁྱོན་ཡོངས་དཔལ་འབྱོར་གྱི་གནས་སྟངས་སྐོར་བསམ་བློ་མ་བཏང་བར་མཐར་རང་ཉིད་ཀྱི་འགྲོ་སོང་བཏང་ཐུབ་པ་ལས་ཅ་དངོས་མང་བ་ཉོ་གི་ཡོད་ཅེས་ཁོང་གིས་འགྲེལ་བརྗོད་གནང་དོན།

དེ་ཕྱིར་སྤྲོད་ཐུབ་ཀྱི་མ་རེད་བསམ་ནས་དངུལ་ཁང་གིས་བུ་ལོན་མི་སྤྲད་པ་ཡོང་སྲིད་རེད། དེར་བརྟེན་དངུལ་ཁང་ནས་བུ་ལོན་ཆེ་བ་ཁག་གཡར་ཆེད་ཁྱེད་ལ་དགོས་ཡོད་ཆ་རྐྱེན་ཚང་མིན་ཁོ་ན་མ་ཡིན་པར་དངུལ་དེ་ཕྱིར་སློག་བྱེད་ཐུབ་པའི་ནུས་པ་ཡོད་མིན་ཡང་གཞིར་བཞག་གི་ཡོད། Kirsty Robson ལགས་ནི་ཨོས་ཏྲེ་ལི་ཡའི་རྒྱལ་ཡོངས་བུ་ལོན་རོགས་འབོད་འབྲེལ་ལམ་གྱི་དཔལ་འབྱོར་ལམ་སྟོན་པ་ཞིག་ཡིན་པ་དང་ཁོང་མོས་ཅ་དངོས་ཉོ་མཁན་མི་རྣམས་ལ

ངས
བྱས་ན་མི་མང་པོ་ཞིག་གིས་དང་ཐོག་ཉིན་རེའི་འགྲོ་སོང་དང་ཟས་སོང་ཆེད་ཅ་དངོས་སྔོན་ལ་ཉོས་ནས་དངུལ་རྗེས་སུ་སྤྲོད་རྒྱུའི་སྒྲིག་སྲོལ་དེ་བེད་སྤྱོད་བྱེད་ཀྱི་ཡོད་གང་ཡིན་ཟེར་ན་དེ་དངུལ་ཕོན་ཆེན་པོ་མ་ཡིན་པས་གང་མགྱོགས་ཕྱིར་སྤྲོད་ཐུབ་པ་ཡོང་གི་ཡོད་པས་དེ་སྤྲོད་རྗེས་བུ་ལོན་གཞན་རྣམས་སྤྲོད་འགོ་ཚུགས་ཀྱི་ཡོད།

ལྷན་རྒྱས་ལ་ཞུ་རྒྱུར། New South Wales མངའ་སྡེའི་ནང་ད་ལྟའི་ཆར་ཏོག་དབྱིབས་ནད་ཡམས་ཀྱི་རྐྱེན་པས་ཉེན་ཁ་ཚབས་ཆེན་འཕྲད་བཞིན་ཡོད། གལ་ཏེ་ཁྱེད་རང Sydney ཁྱབ་ཁོངས་དང་རི་སྔོན་པོ། Central Coast། Wollongong། Shellharbour སོགས་ཀྱི་ས་ཁུལ་དུ་གནས་སྡོད་ཡོད་ཚེ་གནད་དོན་གལ་ཆེ་ཆེ་མ་གཏོགས་ཁྱིམ་དུ་སྡོད་དགོས་པ་དང། ཁྱིམ་དུ་འགྲུལ་པ་གདན་འདྲེན་བྱེད་མི་ཆོག་པ་ཡིན། གལ་ཏེ་ཁྱེད་རང་བདེ་པོ་མེད་པ་ཡིན་ཚེ་དེ་མ་ཐག་ཏུ་ཏོག་ནད་ཡོད་མེད་བརྟག་དཔྱད་གནང་དགོས།